ཡར་བཏོན་ཅིང་དེ་བསྟན་པ་རེད་བ། དེ་བསྟན་པ་ཡིན་ས་དེ་ལ་ངེས་པ་རྙེད་ཐུབ་པ་ཡིན་ན། གཉིས་དང་གཉིས་ཆེན་པོ་བསྟན་པ་ལ་ནི་ངེས་པ་རྙེད་ཐུབ་པའོ། ལྟོགས་སུ་ཡོང་གི་ཡོད་རེད། སྐྱེ་བ་སྟོང་དུ་བཙལ་ཡང་རྙེད་དཀའ་བ་འཇམ་མགོན་བླ་མའི་བསྟན་དང་མཇལ་བ་དང། བསྟན་པའི་ཚུལ་ལ་ཡིད་ཆེས་རྙེད་པ་ཡང་ཟེར། བསྟན་པའི་ཡིད་ཚུལ་དེ་ལ་ཡིད་ཆེས་རྙེད་པ་དེ་དཀའ་ལས་ཁག་པོ་ཞེ་དྲག་རེད་བསྟན་པ་དང་མཇལ་བ་ཙམ་གྱིས་མ་ཡིན་པ། གཞན་དྲིང་མི་འཇོག་པའི་ངེས་ཤེས་རྙེད་དགོས། གཞན་དྲིང་མི་འཇོག་པའི་ངེས་ཤེས་རྙེད་དགོས་ཟེར་ན་ཁྲིད་ཡིག་ཆེན་པོ་ནང་ཡང་ནས་ཡང་དུ་གསུངས་འདུག་གཞན་དྲིང་མི་འཇོག་པའི་སའི་གཞན་དྲིང་འཇོག་པ་དེ་ག་རེ་རེད་ཟེར་ན། གཞན་གྱི་དབང་ཡོད་རང་མོས་ཀྱི་སྤྱད་ཡུལ་ནི་བས་གཞན་མ་ཅིག་ལས་ཁྲིད་ཡས་མེད་པ། གཞན་མ་ཅིག་ལས་ག་ཚད་ཁྲིད་གི་ཡིན་ན་ཡང་སོ་སོ་ཡི་ངེས་པ་རྙེད་ཚར་ཙ་ན། སོ་སོ་ཡི་ཚད་མའི་ངེས་པ་རྙེད་པ་ཡིན་ཙང་མི་གཞན་མ་ཅིག་ག་ཚད་བཤད་པ་ཡིན་ན་ཡང་དེའི་རྗེས་སུ་འགྲོ་གི་མ་རེད་བ། གཞན།

ཨ་མ་དགོན་པ་དེ་རེད་སོང་སོང་རྣམས་བྱས་བྱས་ནས་དགོན་པ་ལ་ཕེབས་ཤག་བྱས་བྱས་སོ་སོའི་རྒྱུས་ལོན་ཡོད་པ་དེ་ཚོ་གསར་གསར་བཀྲམ་རོགས་བྱས་དགོན་པ་ལས་དོན་དེ་ཚོ་ཞེ་དྲག་དཀའ་ཐུབ་ཆེན་པོ་ཡག་པོ་ཞེ་དྲག་རེད་དེ་ས་གང་ས་ཕྱི་མ་ཡིན་ནའི་ནས་བརླ་ས་མེད་པ་དེ་ནས་རྒྱལ་ཚ་ལས་ཧོང་ཞག་གི་དེ་ནས་ང་རང་ཚོ་མོ་དཔའ་ནོ་ལས་དེ་འདྲ་བྱས་བྱས་ཡོང་བ་གིས་སྨོན་ལམ་རྒྱག་ཡས་རྗེ་བཙུན་མི་ལས་གསུངས་པ་ནང་བཞིན་བྱས་ནས་ཕུ་སྒྲུབ་པ་བྱེད་པའི་རྣལ་འབྱོར་དང་མདའ་འཚོ་བ་བྱེད་པའི་ཡོན་བདག་གཉིས། འཚང་མཉམ་པོ་རྒྱ་བའི་རྟེན་འབྲེལ་ཡིན་རྟེན་འབྲེལ་གྱི་སྙིང་པོ་བསྔོ་བ་ཡིན། འོ་དེ། རྟེན་འབྲེལ་གྱི་སྙིང་པོ་དེ་བསྔོ་བ་ཡིན་གསུངས་པ་རེད། ང་རང་ཚོ་བསྔོ་བ་སྨོན་ལམ་དེ་ཡག་པོ་བྱས་པ་ཡིན་ན། སྦྱིན་བདག་ལ་ཕན་གྱི་རེད་སོ་སོ་ལ་ཕན་གྱི་རེད། ད་དེ་ཙམ་གྱིས་མ་ཚད་པར་ད་རེས་ནི། ཉི་མ་བཅུ་ཙམ་གཅིག་རིང་ལ། བྱ་སྟངས་ཁྱེར་སྟངས་འགེལ་སྟངས་སྐྱོན་སྟངས་དེ་འདྲ་མང་པོ་ཞིག་བྱུང་ཡོད་རེད། འོ་དེ་ཚོ་སྐུ་ང་སོ་སོའི་དཀའ་ལས་རྒྱག་བྱས་ནས། ཟ་མ་བྲ་འཐུང་མ་བྲ་དེ་འདྲ། ང་ཚོ་དད་པ་བྱས་བྱས་ནས་དེ་ཚོ་ཡར་ཕེབས་པ་རེད་དེ་ཚོས་དད་རྫས་འཕྲོ་བརླག་ཏུ་མ་གཏོང་བ་བྱས་བྱས་ནས་གནས་སྐབས་དང་མཐར་ཐུག་གི་རྒྱུ་མཐར་ཐུག་གི་ལ་བསྔོ་བ་བྱས་ནས། རྒྱུ་བླ་ན་མེད་པ་དེ་འདྲ་གྱི་ལ་བསྔོ་བ་མ་གཏོགས་ད་ག་སེ་གཡེང་བས་འཕྲོ་བརླག་ལ་བཏང་བཞག་གི་དེ་འདྲ་མ་ཡིན་པ། ང་ཚོ་ཨ་ནི་ཁ་ཐུ་ཁ་ཐུ་ལས་ལོ་སར་རྗེས་འགྲོ་གི་དེ་འདྲ་མ་ཡིན་པ། དུས་དང་རྣམ་པ་ཐམས་ཅད་དུ་དེ་ཚོ་ལ་ནི་བསྔོ་སྨོན་གང་བཟང་བཟོ་བཀྲམ་གྱིས། གནང་ཡང་དེ་འདྲ། ད་ནི་དགེ་འདུན་དེ་ཚོ་ཡིན་ནའི་སོ་སོ་གྱིས་རྒན་པ་དེ་ཚོ་གྱིས་གཞོན་པ་ཚོ་ལ་བརྩེ་སྐྱོང་ཡག་པོ་བྱེད། དེ་ཚོ་ལ་དཔེ་དགོས་པ་ཁ་ཏ་དགོས་པ་བཤད། ཕ་མ་གྱིས་བུ་ཕྲུག་སྐྱོང་བ་ནང་བཞིན་བྱས་སྐྱོང། གཞོན་པ་དེ་ཚོ་གྱིས་རྒན་པ་དེ་ཚོ་ལ་ག་རེ་ཟེར་དགོས་ཡིན་ན་ང་རང་ཚོ་གྲྭ་པ་དགེ་བཤེས་ལ་བརྩི་བྱས་ནས་གྲྭ་པ་དགེ་བཤེས་ལ་བརྩི་བྱས་ནས་ཅི་གསུང་བཀའ་བཞིན་དུ་བསྒྲུབས།

ཆོས་དང་ཟང་ཟིང་ག་རེ་ཡིན་ནའི་བཀྲ་ཤིས་པ་ཅིག་རྩ་ནས་ཡོང་དགོས་མ་རེད་མ་འགྲིག་པ་རྐྱང་རྐྱང་བ་ཞིག་མང་དུ་འདོན་ཡོད་མོད། དགེ་འདུན་ནང་ལོགས་མཐུན་སོང་ན་དགེ་འདུན་རྣམ་པ་ཚོ་ལ་ཕན་གྱི་རེད་ཆོས་དང་ཟང་ཟིང་གཉིས་ཀ་ཡ་བའི་བོ་ཡ་ཡོང་དགོས་རེད་ཆོས་ཡ་ཆོས་སུ་འགྲོ་བ་ཅིག་ཡོང་དགོས་རེད། ཨ་ནི་ཕྱོགས་དེ་ན་གནས་པའི་དད་ལྡན་གྱི་གདུལ་བྱ་ཚང་མ་ཐམས་ཅད་ལ་དེ་ཕན་གྱི་རེད། དགེ་འདུན་མ་མཐུན་པ་ཡིན་ན་ཨ་ནི་དགེ་འདུན་ཁོ་རང་ཚོ་ནང་ལོགས་ཙམ་ཨ་རྐྱང་རྐྱང་རེད་དེ་ས་དེ་ན་གནས་པའི་མི་དང་དུད་འགྲོ་ལ་སོགས་པ་ཚང་མ་ཐམས་ཅད་ལ་གནོད་འགྲོ་དགོས་རེད། སོང་ཙང་སངས་རྒྱས་ཀྱི་བསྟན་པ་དེ་དགེ་འདུན་ལ་རག་ལས་པ་རེད་དགེ་འདུན་ལ་རག་ལས་ཡས་དེ་དགེ་འདུན་གྱི་ཚུལ་ཁྲིམས་རྣམ་པར་དག་པ་ཞིག་སྲུང་ཡས་ཡང་ན་དགེ་འདུན་གྱི་ནང་ཁྲིམས་དག་པ། ཨོ་དེ་ཚོ་རང་དེ་གལ་ཆེན་པོ་ཞེ་དྲག་རེད་ཡིན་ཙང་ད་ལྟ་མེད་ང་ཚོ་དགོན་པ་དེ་དཔེ་ཆ་འཛིན་སྐྱོང་བྱེད་ཡས་དང་འདོན་པ་འདོན་ཡས་དང་དེ་ཚོ་ཡག་པོ་ཞེ་དྲག་འདུག་རྗེས་མ་ཡང་མ་འོངས་པ་ནང་ད་ག་རང་བྱེད་ཨེ་གཙོ་བོ་གཙོ་བོ་ནི་གྲྭ་པ་རྒས་པ་ཚོ་ལ་གུས་ཞབས་བྱེད་བྱས་ནས་བརྩི་འཇོག་ཡག་པོ་བྱེད།

སོ་སོ་ཡི་སེམས་དང་མཐུན་པ་དང་མ་མཐུན་པའི་རྣམ་པ་སྣ་ཚོགས་ཤིག་ཡོང་དགོས་རེད་འབྲེལ་ཡང་སྐབས་འགའ་ཞིག་འགའ་ཞིག་ལ་ཡང་ནི་སོ་སོ་ཡི་རྩ་ནས། བློ་དང་མ་ཕོག་གི། དེ་འདྲ་ཟེར་གྱི་དེ་ནི་ཡང་ནི། ཤན་འབྱམས་ལེན་པར་བྱེད་བྱས་ནས་ཡང་ནི་དེ་བཀའ་འདྲི་ཞུ་ཡ། དེ་འདྲ་བྱེད་ཆོག་གི་རེད་ཟེར་རིགས་པ་ཡིན་ནམ་མི་ནུས་ན་མི་ནུས་དེ་ལ་ཚིག་གིས་རྒྱངས་སུ་འབུར་བ། དེ་འདྲ་བྱེད་བྱས་ནས། གྲྭ་པ་རྒན་པ་ཚོ་ལ་བརྩི་བཀུར་ཞུ་ཡ་དེ་ནི་གལ་ཆེན་པོ་རེད་སྔ་མ་ང་རང་ཚོ་གྲྭ་པ་རྒན་པ་ཚོ་མེད་པ་ཡིན་ན་དེ་འདྲ་ཚོགས་འཚོགས་ཡོང་མི་རུང་བ། རྒན་པ་ཁ་ཤས་ཤིག་ཡོད་པ་ལ་བལྟས་བྱས་ནས་ནི་རྨང་གཞི་བསྡམས་ཏེ་བཙུགས་བྱས་ནས་མཉམ་དུ་རུབ་རུབ་བྱས་ནས། ཆོས་དང་ཟང་ཟིང་གཉིས་ཀ་ཐོག་ནས་ལོངས་སྤྱོད་བྱེད་བྱས་བསྡད་རྒྱུ་ཡོད་པ་དེ་འདྲ་ཅིག་རེད། དེ་ཚོ་མེད་པ་ཡིན་ན་ནི་ང་ཚོ་གཞི་ནས་དགོན་པ་གསར་པ་ཞིག་བྱེད་དགོས་བྱས་སོང་ན་གང་གང་ཤེས་མ་རེད་བ་གཞི་ནས་གང་གང་ཤེས་མ་རེད་སྔ་མ་ཡི་ལུགས་སྲོལ་གང་གང་བ་ཅི་ཤེས་མ་རེད། སྔ་མ་གི་རྒན་པ་དེ་འདྲ་ཡོད་པ་དེ་སྔ་མ་གི་ནི་འདོན་པ་འདོན་སྟངས་དེ་འདྲ་རེད་སྒྲིག་ཁྲིམས་སྒྲིག་ལམ་དེ་འདྲ་རེད་བསམ་ནས་གང་དགའ་བས།

དེ་འདྲ་ཡིན་ཙང་ནི་ཚོགས་འཚོགས་དེའི་སྐོར་ལ་ནི་གུས་ཞབས་ཆེན་པོ་ཡི་སྒོ་ནས་ཕར་ཚུར་གཅིག་གིས་གཅིག་ལ་བརྩི་འཇོག་བྱེད་པ་དང་གཅིག་ལས་གཅིག་ལ་གུས་ཞབས་དང་ལྡན་པའི་སྒོ་ནས་ཚོགས་བསྡད་རྒྱུ་མ་གཏོགས་གཅིག་གིས་གཅིག་ལ་སྐྱོན་བརྟག་པ། ཕར་དེ་ལ་ཡོན་ཏན་ཡོད་མེད་ལ་བརྟག་དཔྱད་བྱེད་པ་དེ་འདྲ་རྩ་ནས་བྱེད་རྒྱུ་མ་རེད། ཡོན་ཏན་ཆེན་པོ་ཡོད་ཀྱང་རུང་མེད་ཀྱང་རུང་མགོ་ལ་སྐྲ་བཞར་རབ་ཏུ་བྱུང་བ་བྱས་ཚར་ཟིན་ན་སྡོམ་པ་ཅིག་ཡོད་རེད་བ། སྡོམ་པ་ཅིག་ཡོད་ཚར་ཞོག་གོ་ཐོས་སྡོམ་པ་དེའི་ཡོན་ཏན། ཡོན་ཏན་རྟོགས་པའི་བསྟན་པ་སེམས་ཀྱི་ཆ་རེད། རྟོགས་པའི་བསྟན་པ་དང་ལུང་གི་བསྟན་པ་ཟེར་མཁན་དེ། སངས་རྒྱས་ཀྱི་བཀའ་ཚིག་ཤོ་ལོ་ཀ་གཅིག་རང་གིས་ཉམས་སུ་བླང་ཐུབ་པར་བྱེད་པ་ཡིན་ན་ལུང་གི་བསྟན་པ་འཛིན་པ་རེད། ལུང་གི་བསྟན་པ་འཛིན་པ་རེད། ལུང་གི་བསྟན་པ་ཡི་དོན་དེ་རང་གིས་ཉམས་སུ་བླངས་བྱས་ནས་ཆོས་ཡང་དག་ཅིག་རང་གིས་ལས་བྱེད་པ་ཡིན་ན་རྟོགས་པའི་བསྟན་པ་ཟེར་མཁན་དེ་རེད། དེ་འདྲ་ཡིན་ཙང་ལུང་རྟོགས་ཀྱི་བསྟན་པ་འཛིན་འཛིན་ཟེར་ཡས་དེ། གཞན་མ་འཛིན་མཁན་ཡོད་མ་རེད་དེ་འདྲ་བྱས་ན་ལུང་རྟོགས་ཀྱི་བསྟན་པ་འཛིན་པ། རང་ལ་ཕན་པ་གཞན་ལ་ཕན་པ། ཕྱི་གཏོང་བ་འགྲིག་པའི་སྨིན་བྱེད་ལས་གྱུར་པ།

ང་ཚོ་དགོན་པའི་འབྲེལ་འདྲིས་ག་ལེར་ཡོད་པ་དེ་ས་ཕྱོགས་ག་པར་འགྲོ་དགོས་བྱུང་ཚུལ་ནང་ད་ག་རང་སོ་སོའི་འབྲེལ་འདྲིས་འབྲི་ནང་དུ་སྐྱེས། ནང་ལ་ལས་དོན་ཅི་བྱས་ཕྱི་ལོགས་ལས་དོན་ཅི་བྱས་མ་ཡིན་པ་གང་དགའ་བྱས། ནས་སོ་སོའི་དུས་རྒྱུན་དུ་འབྲེལ་འདྲིས་འབྲེལ་ལམ་ག་རེ་འཁེལ་གྱི་ཡོད་ནའི་དེ་འཁེལ། གཙོ་བོ་གཙོ་བོ་ནི་སློབ་པ་སློབ་གཉེར་ཡག་པོ་ཞིག་བྱས། ཉམས་ལེན་ཡག་པོ་ཞིག་བྱས་ཀྱི་ནས་སོ་སོའི་རྒྱུད་ལ་ཡོན་ཏན་ཡག་པོ་ཞིག་བྱུང་སོང་དེ་བརླག་ས་ཡོད་མ་རེད་མི་གཞན་མ་ཡིས་འཕྲོག་ས་ཡོད་མ་རེད། བཙོང་ས་ཡོད་མ་རེད།

རང་སྐྱུར་པོ་བྱས་ནས་སྦས། བྲག་ཁུང་ནག་པོ་བྱས་ནས་འདྲེ་རྒོད་བྱུང་ཟེར་ནས་ཡོན་ཏན་ཡོད་པ་ཡིན་ན་ཉམས་ལེན་གྱིས་བླ་མ་མཐོ་བ་ཅིག་བྱེད་ཐུབ། དཔེར་ན་སྐྱབས་འགྲོ་སྐྱབས་འགྲོ་ཉམས་ལེན་བྱེད་པ་ཡིན་ན་མི་ཚེ་གཅིག་གི་རིང་ལ་སྐྱབས་འགྲོ་སྐྱབས་འགྲོ་ཉམས་ལེན་བྱེད་ཀྱི་ཡོད་ན་རྫོགས་ཡ་མེད་པ་ཅིག་དེ་འདྲ་ཡོང་དགོས། ད་ཆོས་གང་ཡང་མ་སློབ་པ་བྱས་སློབ་པ་སློབ་གཉེར་མ་བྱས་ཡོན་ཏན་གང་ཡང་སྦས་སློབ་སྦྱོང་མ་བྱས་ཞེས་བྱ་བ་ཡིན་ན་ནག་པོ་བྱས་ནས་སླེབས་ཟེར་ན་ནག་པོ་རང་རེད་ཕྱི་ནག་པོ་དེ་ནང་ནག་པོ་ཅིག་ཁྱེད་ནག་པོ་གཉིས་འཛོམས་པ་ཡིན་ས།

འཛིན་པ་ཙམ་གྱིས་མ་ཚུགས་པར་དེའི་དོན་ཤེས་པར་གྱིས། དོན་ཤེས་པ་ད་ལྟ་བླ་མ་མཆོད་པ་འདོན་པ་དེ། འདོན་པ་དོན་ཤེས་བྱས་ནས་སྒོ་ནས་ད་ལྟ་ཡི་བར་དུ་ང་ཚོ་ཉི་མ་མང་པོ་ཡི་བར་དུ་བཤད་ཀྱི་འདུག་ཨང། ད་བླ་མ་མཆོད་པ་ནི་ཁྲིད་རྒྱས་པ་དེ་འདྲ་བྱེད་དགོས་བྱུང་ཟེར་ན། ཨ་མ་ང་ཚོ་བྲེལ་ཚུལ་ཆོས་ལུགས་ལ་དེ་བྱེད་ཁུལ་དང་ཉི་མ་ཉི་ཤུ་རྩ་གཅིག་སྒུག་ཡོད་དགོས། ཉི་མ་ཉི་ཤུ་རྩ་གཅིག་བར་དུ་བ་སོ་བཞི་ཁྲིད། ཨ། ག་ཚོད་རྒྱས་པ་བྱེད་ཀྱི་ཡོད་ན་རྒྱས་རུ་རྒྱས་རུ་གཏོང་རྒྱུ་ཡོད་ཀྱི་ཅི་རེད། སུས་སྐོང་རྒྱུ་ཡོད་ན་ཡིས་སྐོང།

ཐོས་པའི་རྗེས་འབྲང་སྒྲུབ་པ་སྙིང་པོར་བྱེད་སྐྱེ་བའི་རྫོང་ལས་ཚེགས་ཆུང་ཐར་བར་འགྱུར་ཟེར་གསུངས་པ་རེད་པ། ཐོས་པ་བྱས་པས་དེའི་འབྲས་བུ་དེ་ག་རེ་རེད་ཟེར་ན་ཨ་ནི་ཉམས་ལེན་བྱས་པ་དེ་རེད། རང་གིས་ཉམས་ལེན་མ་བྱས་ཀྱང་ཐོས་པ་རྐྱང་རྐྱང་བྱས་པ་ཡིན་ན་ཕན་ཐོགས་ག་གེ་ཡོད་མ་རེད། དཔའ་བོ་གཞན་གྱི་ཡོན་ཏན་བརྗོད་པ་བཞིན་ཟེར་མི་གཞན་མ་གཅིག་ཡོན་ཏན་བརྗོད་འདི་ཁྱེད་སུ་ལྟ་འདྲ་མ་གཏོགས་སོ་སོ་རང་ལ་ཕན་ཡོད་མ་རེད་པ། ས། སོ་སོའི་དང་པོ་ཐོས་པ་བྱེད། ཐོས་པ་བྱེད་པ་དེ་ཐོས་པ་དེ་འཕྲོ་བརླག་སོགས་མ་གཏོང་བར་བྱས་ནས་ཉམས་ལེན་ལ་སྦྱར་ནས། ཉམས་ལེན་ལ་སྦྱར་བྱས་ནས་དེ་བྱས་པས་ན། སོ་སོའི་ཐོས་པ་བྱེད་ས་དེ་མ་ནོར་བ་ཞིག་བྱུང་བ་རེད། གང་ཐོས་པ་དེ་ཚོ་རང་གི་བློ་གྲོས་ལ་ལྟོས་པའི་སྒོ་ནས། ལག་ལེན་རི་ནེ་དུ་འཆི་འོ་ཟེར། རྗེ་བདག་ཉིད་ཆེན་པོས་ལམ་རིམ་ཆེན་མོ་འདི་ལྟར་གསུངས་པ་རེད་པ། སོ་སོའི་གང་ཐོས་པ་དེ་ཚང་མ་ཐེངས་གཅིག་ཉམས་སུ་ལེན་མ་ཐུབ་ན་ཡང་ལ་རང་གི་བློ་གྲོས་ལྟོས་པའི་སྒོ་ནས་ཉམས་ལེན་རེ་རེ་ལ་སྦྱར་དགོས་ཀྱི་རེད། ཉམས་ལེན་ཅིག་མ་བྱས་ནས་བསྡད་དེ་ན་ཡང་རྟག་པར་གོ་རྒྱུ་གོ་གོ་རེད་ཐོས་ཡག་མང་པོ་ཅིག་ཐོས་ཉམས་ལེན་ཅིག་མེད་ན་ཕན་ཐོགས་ག་གེ་ཡོད་མ་རེད་ཡིན་གཅིག་མིན་གཅིག་རྒྱུད་ལ་འཇགས་ཐུབ་པ་ཅིག་སོ་སོ་ཡི་སེམས་རྒྱུད་འདུལ་ཐུབ་པ་ཅིག་ད་ལྟ་ང་ཚོ་གྲུབ་པ་ཐོབ་གྲུབ་པ་ཐོབ་ཟེར་དེ་ནམ་མཁའ་ནས་འཕུར་འཕུར་འགྲོ་གི་དེ་ཚོ་ལ་གྲུབ་པ་ཐོབ་ཟེར་གི་མ་རེད་ནམ་མཁའ་ལ་བྱ་འཕུར་འགྲོ་གི་རེད་པ་དེ་ཙམ་གྱིས་ཕན་ཐོགས་གི་ཡོད་མ་རེད་གྲུབ་པ་ཐོབ་ཟེར་དེ་ཉོན་མོངས་པ་མར་ཤུགས་ཆུང་རུ་འགྲོ་སྔ་མ་ང་རྒྱལ་ཆེན་པོ་ཡིན་ན་ང་རྒྱལ་ཆུང་རུ་འགྲོ་སྔ་མ་འདོད་ཆགས་ཆེན་པོ་ཡིན་ན་འདོད་ཆགས་ཆུང་རུ་འགྲོ། ཞེ་སྡང་ཆེན་པོ་ཡིན་ན་ཞེ་སྡང་ཆུང་རུ་འགྲོ། ཁོང་ཁྲོ་ཆེན་པོ་ཡིན་ན་ཁོང་ཁྲོ་མར་ཉམས། དེ་འདྲ་བྱས་ནས་ཉོན་མོངས་པ་དེ་ཤུགས་ཆུང་རུ་ཆུང་རུ་འགྲོ་སོང་ན་དེ་གྲོལ་བ་ཟེར་དེ་ངོ་མ་དེ་དེ་རེད། སངས་རྒྱས་བཅོམ་ལྡན་འདས་ཀྱིས་ཉོན་མོངས་སྤོང་བའི་ཆེད་དུ་ང་ཚོར་ཆོས་ཕུང་བརྒྱད་ཁྲི་བཞི། བཞི་སྟོང་ཟེར་དེ་གསུངས་པ་རེད་པ། དེ་ཡིན་ཙང་ཉོན་མོངས་པ་མར་འགྲིབ་ཚུལ་དེ་དག་སངས་རྒྱས་ཀྱི་དགོངས་པ་དང་མཐུན་དུ་ཡོད་རེད། ཉོན་མོངས་པ་མར་འགྲིབ་མ་སོང་ན་ཡོན་ཏན་ཆེན་པོ་ག་ཚོད་ཡིན་ནའི་ང་རྒྱལ་ཆེ་རུ་ཆེ་རུ་འགྲོ་ན་ཕན་ཐོགས་ག་གེ་ཡོད་མ་རེད།

ད་ནི་སྒོམ་དེ་ཕེབས་མ་ཐུབ་པ་ཆགས་བྱས་ནས། སོ་སོའི་མོ་བོ་དཔའ་ནོར་ལ་བེད་སྤྱོད་གཏོང་ཡ་ཅི་ཡང་མེད་པ་ཅིག་ཆགས་འགྲོ་གི་རེད། དེ་འདྲ་མ་སོང་བ་བྱེད་བྱས་ནས་ཐོས་པ་བྱས་པ་དེ་ཐོས་པ་ལག་ལེན་ལ་སྐྱེལ་ཐུབ་པ་བྱེད། ཐོས་རྟགས་ཞི་ཞིང་དུལ་བ་སྒོམ་རྟགས་ཉོན་མོངས་ཆུང་བ་ཟེར། དེ་ལྟ་བུ་ཅིག་སྒོམ་དགོས་རེད། དེ་སྒོམ་ག་ཚོད་བརྒྱབ་པ་ཡིན་ན་ཉོན་མོངས་ཆུང་རུ་ཆུང་རུ་འགྲོ་གི་འདུག་ན་ཉམས་ལེན་ཆུང་ཆུང་ཅིག་མ་གཏོགས་མ་བྱས་པ་ཡིན་ན་ཉོན་མོངས་པ་རེ་རེ་བཏུལ་ཐུབ་པ་ཡིན་ན། ངོ་མ་བྱས་སངས་རྒྱས་ཀྱི་དགོངས་པ་དེ་འགྲུབ་པ་རེད་ལ། རང་གི་སྒོམ་བརྒྱབ་པ་དེ་འཕྲོ་བརླག་མ་འགྲོ་བ་བྱས།

མང་ཐོས་གདམས་པར་ཤར་བའི་སྙིང་པོའི་བཅུད་ཟེར་བ་ཐོས་བསམ་སྒོམ་པ་དེ་ཕྱོགས་རིས་སུ་མ་སོང་བ་བྱེད། ཐོས་པ་བྱས་པ་དེ་ནི་བསམ་བྱུང་གི་སྒོ་ནས་ཉམས་སུ་བླངས་ཐུབ་པ། བསམ་བྱུང་གི་སྒོ་ནས་ཉམས་སུ་ལོངས་པ་དེ་ནི་སྒོམ་པའི་སྒོ་ནས་ཉམས་སུ་ལོངས་ནས་རྟོགས་པ་རྒྱུད་ལ་འཁྲུངས་ཐུབ་པ། དེ་འདྲ་བྱས་ཡིན་ཙང་ཐོས་བསམ་སྒོམ་པ་ཕྱོགས་རེར་མ་ཤོར་བར་ཟེར། དེ་འདྲ་གསུངས་པ་རེད་པ་དེ་ཡིན་ཙང་ནི། ད་རེས་ཏུ་ཅི་བཞག་ད་གིས།

ནང་བཅུད་ཀྱི་ཀུན་སློང་ཡག་པོ་བྱེད་ཁྱི་ཟས་ཏེ་ཀུན་སློང་ཡག་པོ་བྱེད་ཅེས། ད་སོ་སོ་ཡང་དེ་འདྲ་རེ་རེ་རེ་ཀ་བྱས་ཏེ་འགྲུབ་སོང་ཡིན་ན་མཆོད་པ་བླ་ན་མེད་པ་དེ་བྱས་པ་རེད་མ་གཏོགས། ཁ་བཏགས་ཅིག་དང་དངུལ་ཞིག་ཕུལ་ཡ་ལ་མཆོད་པ་བླ་ན་མེད་པ་བྱ་ཡི་ག་གེ་ཡང་མ་རེད། མགོ་ཡ་དེ། དེ་ནས་གཉིས་པ་ཟང་ཟིང་འབུལ་བའི་བཀུར་སྟི་རིམ་གྲོས་མཉེས་པ་ཟེར་དེ་ཡོང་གི་ཡོད་རེད། བཀུར་སྟི་རྙེད་པ་དག་དང་རིམ་གྲོ་དང་སྒྲུབ་པའི་སྒོ་ནས་མཆོད་པས་མཉེས་པར་བྱ། ཕན་པའི་ལན་དུ། དེ་ནས་ཕན་པའི་ལན་དུ་དྲིན་ལན་སྦྱར་བ་ནི་བསྒོ་བ་ཚུལ་བཞིན་ཉམས་སུ་ལེན་པ་ཡིན་ཟེར་སྐྱེས་རབས་དེ་གསུངས་འདུག་པ། ཕན་པའི་ལན་དུ་ནི་ཕན་ལན་དེ་དྲིན་ལན་གསོ་བ་དེ་ཡིན་ན་བསྒོ་བ་ཚུལ་བཞིན་ཉམས་སུ་ལེན་པ་དེ་དེ་ལས་ལྷག་པ་ཅིག་ཡོད་མ་རེད། ཕར་བཤད་ཡ་གི་ཆོས་བཤད་ཡ་གི་དེའི་ཆོས་དེ་ཡིན་ན་ལག་ལེན་ལ་འཁྱེར་བ་དེ་དེ་ལས་ཡག་པ་ཅིག་ཡོད་མ་རེད། འོ་དེ་གསུངས་པ་རེད། ཨ་དེ་འདྲ་ཡིན་ཙང་ང་ཚོ་མཇལ་ཁ་ཅིག་གཏོང་ཤོག་ཟེར་ནས་དེ་ཅི་ཅི་བྱེད་ཤོག་ཟེར་ནས་དེ་ཚོ་དེ་འཇིག་རྟེན་གྱི་ད་ག་རེ་ཟེར་ལུགས་སྲོལ་གྱི་ཨ་དེ་འདྲ་ཅིག་ཆགས་རེད་མ་གཏོགས་ངོ་མ་བྱེད་ཀྱི་ཡིན་ན་ག་རེ་བཤད་པ་དེ་ལག་ལེན་ལ་འཁེལ་བ་དེ་ཡིན་ན་ནི་བླ་མ་མཉེས་པའི་ཞབས་ཏོག་དེ་ངོ་མ་ནི་དེ་རེད། སློབ་པ་སློབ་གཉེར་ཡག་པོ་བྱས་པ་ཡིན་ན་རྒན་དགའ་གི་རེད་པ་སློབ་པ་སློབ་གཉེར་ཡག་པོ་མ་བྱས་པ་བྱས་ཨོ་ཁོ་བསྟན་པ་ཤེས་ཀྱི་འདུག་ཨོ་ཁོ་ལྗགས་འགྲོ་རྒྱག་གི་འདུག་ཨ་ཁོ་གདོང་པ་ཡག་པོ་ཞིག་གསུང་གི་མི་འདུག་ཟེར་ན་དུར་འགྲོ་གི་རེད་པ།

དེ་ཚོ་ལས་ནི་ཧོང་ཝང་མེ་ལོང་བཅས་ཨ་ནི་ང་རང་ཚོ་དགེ་འདུན་ནས་ཐུག་ཐུབ་པའི་ཕྲེང་བཙོང་བ་ཨོ་དེ་འདྲ་ཅིག་ཡོང་བས་ཨ་ཟེར་མེ་ལོང་འཇོག་ནི། མེ་ལོང་འཇོག་བྱས་ནས་ནི། ཐུགས་སུ་ད་རེས་མར་གྲོ་ཡས་ཐུགས་སུ་ཡིས། ནི་མེ་ལོང་གཏོར་ཡས་དེ་གལ་སྲིད་སོང་བ་འདོད་པ་མེ་ལོང་འདོད་ཚེ་ད་རེས་བཟུང་སྤྱོད་མེ་ལོང་གཅིག་འདོད། དེའི་གཞོགས་པོ་བསྟན་འབར་མ་གཅིག་འདོད་ན་ཡག་པོ་མི་འགྲོ་གསུངས་ཡོད།

བསྟན་འབར་མ་གཞུག་གུ་ད་ག་དཔེ་ཆ་ནང་ལ་དཔར་བསྐྲུན་ནས་ཡོད་རེད་བ་འོ་དེ་ཅིའི་ཕྱིར་ནི་དེ་འདོན་མི་ཆོག་ཟེར་བཞག་དེ་ཚོས་འདོན་གྱི་མི་འདུག་ཨ་ནི་ང་ཚོ་གདན་ས་ཆེན་པོ་གསུམ་དང་ཡང་རྒྱུད་པ་གཉིས་དེ་ཚོས་འདོན་གྱི་འདུག་ང་རང་ཚོས་དེ་འདོན་བྱས་ནས་འདི་གིར་བ་གཞུག་གུ་གཞུག་གུ་དེ་ཡོད་ཀྱི་སྣང་བྱེད་ར་དེ་ཚོ་ཚོར་ནི་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་སོགས་དེ་ཚོ་འདོན་ཆོག་གི་མི་འདུག་ཨ་འདི་འདྲ་རེད་ཤག་དེ་ཡིན་ས་ང་ཚོ་བསྟན་འབར་མ་དེ་གཞུག་གུ་འདོན་དང་པོ་བཟང་སྤྱོད་དེ་འདོན་བཟང་སྤྱོད་དེ་ག་རེ་རེད་ཟེར་ན། སྨོན་ལམ་གང་གཱའི་ཀླུང་གི་བྱེ་མ་སྙེད་འབུམ། འབུམ་གྱིས་ནི་དེ་མཆོག་ཏུ་བསྡུས་པ་བྱང་ཆུབ་སེམས་དཔའ་སོགས་ཡི། སྨོན་ལམ་མང་པོ་བྱེ་བ་འབུམ་ཕྲག་གང་ག་ཚུར་བསྡུས་ཀྱིས་ནི་བཟང་སྤྱོད་སྨོན་ལམ་དེ་བྱས་པ་ཡིས། མི་ཤི་བོ་ལ་ཕན་གྱི་རེད་ལ། མི་ཚེ་དང་ལྡན་པ་བདེ་དགྱེས་དེ་ཚོ་ལ་བཟང་སྤྱོད་འདོན་པ་ཡིན་ན་ཞེ་དྲག་ཕན་གྱི་རེད། འདེབས་པ་དར་བ་ལས་མཆོག་ཏུ་ཆུད་པ་གཅིག་རེད་བཟང་སྤྱོད་ཟེར་དེ་ཡིས་ཅི་མི་བྱེད་མི་ཤི་ས་དེ་འདོན་ཡག་གཅིག་མ་རེད། ཁ་ཤས་ཀྱིས་ཀྱང་བཟང་སྤྱོད་འབུམ་བསགས་ནས།